བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་དེ་ལ་ཡང། རྗོད་བྱེད་ལུང་གི་བསྟན་པ་འགལ་མེད་དུ་རྟོགས་སྟངས་གཅིག་དང་བརྗོད་བྱ་དོན་གྱི་བསྟན་པ་འགལ་མེད་དུ་རྟོགས་སྟངས་གཅིག་བྱས་ནས་གཉིས་བཤད། གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་བཞག་དེ་ལ་ལས་ཕལ་ཆེར་གཉིས་སུ་ཕྱེ་ཆོག་གི་འདུག་ལ། ལུང་གི་བསྟན་པ་གདམས་ངག་ཏུ་འཆར་སྟངས་གཅིག་དང། རྟོགས་པའི་བསྟན་པ་གདམས་ངག་ཏུ་འཆར་སྟངས་གཅིག། ད་ལུང་གི་བསྟན་པ་གདམས་ངག་ཏུ་འཆར་སྟངས་དེ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤས་ང་ཚོ་ཡི་གེ། གསུང་ཚར་རེ་རེ་ད་ག་ནང་བཞིན་དེ་འཆད་ཁ་བ་ཆེན་པོས་ང་ཚོ་བློ་སྦྱོང་དོན་བདུན་མའི་ཁྲིད་དེ་ནས་གསུང་ཚར་ད། སྤྱོད་ལམ་ཀུན་ཏུ་ཚིག་གིས་སྦྱངས། ཚིག་ཡག་པོ་དེ་འདྲ་གཅིག་ལམ་རིམ་བློ་སྦྱོང་གི་སྐོར་གྱི་ཚིག་སྙིང་རྗེ་མོ་དེ་འདྲ་ཚིག་ཡག་པོ། སེམས་ལ་ཕན་ཐོགས་པོ་དེ་འདྲ་དུ

བསམ་བློ་མ་འཁོར་བ་རེད་མ་གཏོགས་ཅིག་བསམ་བློ་བཏང་ན། ཡོང་དུས་ཀྱི་སུ་ཅི་ཡོང་རྒྱུ་འདུག་བ། དེ་ནང་བཞིན་བྱས་ནས་ང་ཚོས་ད་ལྟ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་ཟེར་དེ་ཨ་ལེ་ངོ་ལེ་དེ་བསམ་བློ་ཞིག་བཏང་དགོས་རེད། དཔེར་ན་ང་ཚོ་དགོན་པ་ཤེས་ཨ། ང་ད་ལྟ་རྐང་པ་ཏིག་ཙམ་ཞིག་མ་གཏོགས་ན་གི་ཡོད་མ། དཔེར་ན་ང་ད་ལྟ་རྐང་པ་མ་གཏོགས་ན་གི་མེད་པར་ཆགས་བཞག་ད། ད་ལྟའི་གནས་སྐོར་ནས་ང་ལ་བསམ་བློ་བཏང་སོང་ན། རྐང་པའི་སྨན་དེ་གལ་ཆེན་པོ་ཞེ་པོ་ཆགས་སོང་བ། རྐང་པའི་སྨན་དེ་རེད། དཔེར་ན་ང་ཆམ་པའི་སྨན་མ་དགོས་ཟེར་ཡོད་མ་ཆམ་པའི་སྨན་འཛམ་བུ་གླིང་འདི་ག་ལ་མེད་པར་ཤོག་ཅིག་ཅེས་ལབ་ཡ་ཡོད་མ་རེད།

སློབ་དེབ་བརྒྱུད་ནས་འཁྲིད་ཀྱི་མི་འདུག་གོ། ལོ་རིམ་དང་པོ་ལོ་རིམ་དང་པོ་ཁོ་ར་ཁོ་ར་ལ་དཔག་པའི་སློབ་དེབ་གཅིག་འདུག་གོ། གཉིས་པ་གཉིས་པ་ལ་དཔག་པའི་སློབ་དེབ་གཅིག་འདུག་གོ། གསུམ་པ་གསུམ་པ་ལ་དཔག་པའི་སློབ་དེབ་གཅིག་འདུག་གོ། ད་ལོ་རིམ་དང་པོ་ལས་ལོ་རིམ་དང་པོ་ང་ཚོས་དེ་ལོ་དང་པོ་དེ་ཀུན་ཏུ་ལ་ཡིན་ཡང། ལོ་སྟོད་དེ་འཁྲིད་ཡང་སློབ་དེབ་གཅིག། ལོ་སྨད་དེ་འཁྲིད་ཡང་སློབ་དེབ་གཅིག་བྱས་རྗེས། སློབ་དུས་སློབ་དུས་རེ་གཅིག་བྱས་རྗེས་སློབ་དེབ་བརྗེ་པོ་བརྒྱབ་འགྲོ་གི་འདུག་གོ། ད་ལྟའི་ལོ་ཚད་རེད། བསམ་བློའི་ཆུ་ཚད་རེད། བསམ་བློའི་འཁོར་སྐྱེད་རེད། ཕྲུ་གུ་ཁོ་རའི་ཤེས་ཚད་རེད་བཞིན་བསྟན་འདོད་དོ། ཀ་ཁ་བསླབ་ཡག་གི་བཟོ་ཞིག་མ་གཏོགས་སློབ་དེབ་བཞི་བོ་དེ་ལས་གཏིང་ཟབ་བསླབ་ཡག་གི་སྐད་ཡོད་མ་རེད།

ང་ཚོ་ནང་པ་ནང་ཚགས་སུ་དང་ཨ་ཅང་ཅི་ཨ། དེ་རིང་ཁ་སང་དུས་རབས་ཉི་ཤུ་རྩ་གཅིག་པའི་སྐབས་དུས་ལ་སླེབས་ཡོང་དུས་ད། འཛམ་བུ་གླིང་གི་ཆོས་ལུགས་ཡོངས་རྫོགས་ལ་སྒང་གས་མཐུན་སྒྲིལ་བྱེད་ཀྱི་ཡིན། ལག་གདང་སྦྲེལ་རྗེས། འཛམ་བུ་གླིང་གི་ཞི་བདེ་ཡོང་བ་བྱེད་ཀྱི་ཡིན། དམག་འཁྲུག་མེད་པ་བྱེད་ཀྱི་ཡིན་བྱས་ནས། སྒང་གའི་འབོད་ཚིག་དེ་རེད། ཁ་ཆེ་ཡིན་ནའི་འགྲིག་གི་འདུག་ཡེ་ཤུ་ཡིན་ནའི་འགྲིག་གི་འདུག་ཧིན་དི་ཡིན་ནའི་འགྲིག་གི་འདུག། ནང་པ་ཡིན་ནའི་འགྲིག་གི་འདུག། ཇིའུ་ཡིན་ནའི་འགྲིག་གི་འདུག་ག་རེ་ཡིན་དེ་ལས། ད་སྒང་ག་འཆམ་པོ་མཐུན་པོ་རུ་གཅིག་གི་སྟེང་ནས་འགྲོ་གི་ཡིན་བྱས་ནས། སྐད་ཆ་དེ་རེད།

གཅིག་གིས་གཅིག་ལ་ཕར་སེམས་ལ་མ་སོང་ན་སྤྲད་རོགས་གྱིས་བཤད། ད་ད་ནའི་གནས་ཀུན་ལ་ཡིན་ཡང། ཀུན་སློང་ཐ་མ་ཡག་པོ་ཡིན་ནའི་ཀུན་སློང་ཐ་མ་སྡུག་ཅག་ཡིན་ནའི་འདྲ་གང་ལྟར་ད་ད་སུ་དེ་སུ་རྒྱུ་ནས་མེད་འགྱོ་ཤག་བཤད། དེ་འདྲའི་ཞིག་གི་གནས་སྟངས་ཀྱང་དེ་ནས་ད་ལྟ་འདི་ཞིག་གྱར་དུས་ཡག་རེད། དེ་ཕྱིར་ད་ད་ནས་དེ་འདྲའི་ཞིག་གི་དུས་ལ་ཡིན་ཡང། ང་ཚོ་སྒང་ག་འཆམ་པོ་མཐུན་པོ་ཞིག་གི་ཐོག་ནས། སངས་རྒྱས་ཀྱི་བསྟན་པ་དེ་ཡག་པོ་ཞིག་རྒྱས་གཙོ་ཆེན་གཙོ་བྱས་ནས། རང་རང་སོ་སོའི་རྒྱུད་ལ་ཡིན་ཡང། སངས་རྒྱས་ཀྱི་བསྟན་པ་དེ་ཧུར་ཐག་པ་དར་རྒྱས་དགོས་པ་དེ་གལ་ཆེན་པོ་ཆགས་ཀྱི་འགྱོ། ད་དེ་ཡིན་ད་ང་ཚོ་ལས་འགན་གཙོ་བོ་དེ།

ད་དེ་རིང་ཁ་སང་ང་ཚོ་བོད་ལ་ཡུལ་དུ་འབྱོར་བའི་གཅིག་ཆོས་བརྒྱུད་བཞི་པོ་དེ་ག་ཕར་འགལ་མེད་དུ་རྟོགས་ཐུབ་པ་དང་ཨ་ཅང་ཅི་ཨ་ཅང་ཅང། སྐབས་རེ་སྐབས་རེ་འཛམ་བུ་གླིང་གི་རྒྱལ་སྤྱིའི་འདི་འདྲའི་གི་ཆོས་ཚོགས་ཀྱི་ཚོགས་འདུ་ཡིན་ས་སོགས་བྱས་རྗེས་ཆོས་ལུགས་འདྲ་མི་འདྲའི་གཅིག་འཐུས་མི་ཚུར་འཛོམས་བྱས་དེ་འདྲའི་གི་ཐོག་ནས་ཕར་ཚུར་གཏམ་བཤད་སྤེལ་དགོས་འདྲ་ཡོང་སྡོད་ཀྱི་ཡོད་རེད། དེ་འདྲ་ཡོང་དུས་ད་སྐབས་རེ་སྐབས་རེ་ང་ཚོ་རྒྱ་ནག་ལས་ཚོགས་སྡོད་ཀྱི་ཡོད་རེད་དེ་འདྲའི་བྱས་ཡོང་དུས་ཕ་གིའི་ཆོས་བརྒྱུད་རྒྱུས་ཡོད་བྱེད་དགོས་རེད་ཕ་གིའི་ཅིག་དཔེ་ཆ་རེད་ལྟ་བ་རེད་བླ་མ་རེད་གྲུབ་མཐའ་རེད་དེ་འདྲའི་གི་དོན་དག་དེ་ག་ཆ་ཚང་ང་ཚོ་རྒྱུས་ལོན་པ་ཅིག་དགོས་སྡོད་ཀྱི་ཡོད་རེད་པ།

དེ་ནས་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ་ད་དེ་ཡག་པོ་ཞེ་དྲག་འདུག་ག་ས་བཅད་གསུམ་པ་དེ། དང་པོ་གཉིས་པོ་དེ་ནི། གསུང་རབ་མ་ལུས་གདམས་ངག་ཏུ་ཤར་བ་དེ་དང། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཐུབ་པ་དེ་གཉིས་བྱུང་བ་ཡིན་ན་ནི། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་ཐུབ་པ་རེད། རྒྱལ་བའི་དགོངས་པ། རྒྱལ་དབང་དེ་སུ་རེད་ཟེར་དུས། རྒྱལ་དབང་དེ་སངས་རྒྱས་བཅོམ་ལྡན་འདས་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་པ་འདི། ལས་སླ་པོ་གཅིག་གིས་རྙེད་ནས་སྟབས་བདེ་པོ་གཅིག་གིས་རྙེད་ནས། དུས་ཚོད་ཐུང་ཐུང་གཅིག་གི་ཐོག་ནས། རྙེད་ཐུབ་ཀྱི་རེད་ཞེས་བདེ་བླག་ཟེར་དུས་འོ་དེ་དེ། ལས་སླ་པོ་གཅིག་གི་ཐོག་ནས་རྙེད་ཐུབ་ཀྱི་རེད། རྒྱལ་བའི་དགོངས་པ།

ཆོས་འཁོར་བསྐོར་ཡག་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་འཁོར་བསྐོར་ཡག་གི་དམིགས་ཡུལ་ཟེར་ནའང་འདྲ། ཆོས་འཁོར་བསྐོར་ཡག་སྐུ་ལས་སྐྱོན་ཡག་གི། དགོས་པ་ཟེར་ནའང་འདྲ་དོན་དག་ཟེར་ནའང་འདྲ་ག་རེ་ཟེར་ན་ང་རང་ཚོའི་རྒྱུད་ལ་ཡིན་ཡང། ངེས་འབྱུང་གི་བསམ་པ་རེད་ཡང་དག་པའི་ལྟ་བ་རེད་བྱང་ཆུབ་ཀྱི་སེམས་རེད་དེ་ག་སྐྱེ་རོགས་བྱས་ན་བསམ་བསམ་དེ་དགོངས་བསྡད་ཡོད་རེད། སྟོན་པ་སངས་རྒྱས་བཅོམ་ལྡན་འདས་ང་རང་ཚོ་ལ་རེ་བ་བཅོལ་ཡག་ཟེར་ནའང་འདྲ་ང་རང་ཚོ་ལ་ཡིན་ཡང། ཁོའི་རྒྱུད་ལ་ཡོན་ཏན་དེ་འདྲས་ཅིག་སྐྱེ་རོགས་བྱས་ན་བསམ་བསམ་ཡོན་ཏན་དེ་ག་རེ་ཟེར་དུས་ལམ་གྱི་གཙོ་བོ་རྣམ་པ་གསུམ་ཟེར་དེ་གཅིག་དེ་རེད། ད་ལམ་རིམ་གྱི་རྟོགས་པ་ཟིན་ནས་མི་ཟིན་ནའོ་དེ་སྐད་རེད་ད། ངེས་འབྱུང་གི་བསམ་པ་སྐྱེས་སོང་ན་ལམ་རིམ་གྱི་རྟོགས་པ་སྐྱེས་པ་རེད། བྱང་ཆུབ་ཀྱི་སེམས་སྐྱེས་སོང་ན་ལམ་རིམ་གྱི་རྟོགས་པ་སྐྱེས་པ་རེད། སྟོང་ཉིད་རྟོགས་པའི་ལྟ་བ་སྐྱེས་སོང་ན་ལམ་རིམ་གྱི་རྟོགས་པ་སྐྱེས་པ་རེད། ད་ངེས་འབྱུང་གི་བསམ་པ་སྐྱེ་མ་ཐུབ་པ་བྱང་ཆུབ་ཀྱི་སེམས་སྐྱེ་མ་ཐུབ་པ་སྟོང་ཉིད་རྟོགས་པའི་ཤེས་རབ་སྐྱེ་མ་ཐུབ་པ་ཆགས་འགྲོ་གི་འདུག་ན། ལམ་རིམ་གྱི་རྟོགས་པ་སྐྱེ་གི་ཡོད་མ་རེད། རྟོག་པ་གཞན་དག། བུམ་འཛིན་རྟོག་པ་སོགས་དང་ཀ་འཛིན་རྟོག་པ་སོགས་དེ་འདྲའི་དཔེ་ཁོ། རྒྱ་རྩ་ཁོར་སྐྱེ་ཆོག་གི་རེད་པ། ད་ལམ་རིམ་གྱི་རྟོགས་པ་རྩ་བ་ཉིད་ནས་སྐྱེ་ཐུབ་ཀྱི་ཡོད་མ་རེད་གསུངས་པ། རྒྱལ་བའི་དགོངས་པ་ཟེར་བའི་རྒྱལ་དབང་དེ་སངས་རྒྱས་བཅོམ་ལྡན་འདས་ཡིན་ཤག། དེའི་དགོངས་པ་ཟེར་ཡག་དེ་ཐུགས་ཀྱི་ནང་ལ་དགོངས་རྒྱུ་བོ།

གསུང་རབ་མ་ལུས་གདམས་ངག་ཏུ་ཤར་བ་དེ་གཅིག་བྱུང། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པ་དེ་བྱུང་བ་ཡིན་ན། ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་གི་རེད། ད་འདིའི་ཉེས་སྤྱོད་ཆེན་པོ་དེ། ང་ཚོ་ངོས་འཛིན་ཡག་པོ་བྱེད་ན་ཨ། ཉེས་སྤྱོད་ཆེན་པོ་ཟེར་དུས་ཨ། པཱ་ཕ་བསད་པ་ཨ་མ་བསད་པ་དགྲ་བཅོམ་པ་བསད་པ་དེ་ཚོ་མ་རེད། པཱ་ཕ་བསད་པ་ཨ་མ་བསད་པ་སོགས་མཚམས་མེད་རེད་ཉེས་སྤྱོད་ཆེན་པོ་ཞེ་པོ་ཅིག་རེད་རེད་དེ། གང་ལྟར་དེའི་ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བ་ཟེར་ཉེས་སྤྱོད་ཆེན་པོ་ཟེར་ནང་ལ་ཡ། དེ་ག་ཡོད་མ་རེད། དེ་ག་གྲངས་ཀ་རྒྱག་གི་ཡོད་མ་རེད། ད་འདིའི་ཉེས་སྤྱོད་ཆེན་པོ་ཟེར་དེ་ང་ཚོ་ཆོས་སྤོང་གི་ལས་དེ་རེད།

ཆོས་ཤེས་མཁན་ཉུང་ཉུང་ཅིག་ཀན་ལས། ཤེས་མཁན་ཉུང་ཉུང་བྱས། ཤེས་མཁན་ཉུང་ཉུང་ཅིག་མ་ལས་དེ་བཤད་ཡག་གོ་སྐབས་དེ་ཅིག་ཡང་རག་ལ་མ་རག་གི་ཁག་པོ་ཅིག་བྱས། གོ་སྐབས་དེ་རང་ཡུལ་མ་ཀི་ཏུ་ལི་ཏུ་དོ་ནས་ཡང་ཁ་སང་ང་ཚོ་ཏག་ལ་ཡང་ཡུམ་ནས་བཤད་ནས། སློབ་དཔོན་རིན་པོ་ཆེ་དེ་འདྲས་ཞུ་དགོས་ཡག་དེ་ང་ཚོ་བོད་ཀྱི་མི་དང་མི་མ་ཡིན། མང་པོ་ཅིག་གིས་སངས་རྒྱས་ཀྱི་བསྟན་པ་མ་དར་རོགས་བྱས་ན་བསམ་བྱས་འདོད་པ་མེད་པ་བྱས་བྱས་བཀག་འགོག་ཞེ་པོ་བྱས་སོང་བ།